ཉག་ད་ང་ཚོ་སྐར་མ་གཅིག་སྒུག་གི་ཡིན་ད་ཀརྨ་བརྩོན་འགྲུས་མཐར་ཕྱིན་འདིའི་རྗེས་ལ་མ་སླེབས་ཚེ་ང་ཚོ་སློབ་ཚན་འགོ་བཙུག་གི་ཡིན་ད། དབང་འདུས་ཚེ་རིང་བྱས། བསྟན་འཛིན་བདེ་ཆེན། བསྟན་འཛིན་བདེ་ཆེན་གདོང་པ་སྟོན་ད་རང་བསྟན་འཛིན་བདེ་ཆེན་གདོང་པ་སྟོན་ཨ།

སྨྱུ་གུ་མི་འདུག། ཁྱེད་རང་ལ་སྨྱུ་གུ་མི་འདུག། ཁྱེད་རང་ལ་སྨྱུ་གུ་མི་འདུག། ཁོང། ཁོང། དཔེ་མཛོད་ཁང་དུ། དཔེ་མཛོད་ཁང་དུ། འདུག། འདུག། ཁོང་དཔེ་མཛོད་ཁང་དུ་འདུག།

ང་ལ་སྤུན་མཆེད་མང་པོ་ཡོད། ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན། ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན། སློབ་ཕྲུག་མིན། ད་དེ་ད། ང་འཛིན་གྲྭ་གཉིས་པའི་སློབ་ཕྲུག་ཡིན།

སྤུན་མཆེད། གྲོགས་པོ། གྲོགས་པོ། འཛིན་གྲྭ། འཛིན་གྲྭ། ཨོ་ད་དེ་ཚོ་ད་ལྟ་ད་ཀློག་དུས་ཙམ་ནི་དཀའ་ལས་ཁག་པོ་རང་ཡོད་མ་རེད་ད་ཡ་ད་དང་པོ་དེ་ཡིན་ད། ཁྱེད་རང་ལ་སྨྱུག་སྒམ་ཞིག་འདུག། ཁྱེད་རང་ལ་སྨྱུག་སྒམ་ཞིག་འདུག། སྨྱུག་སྒམ། སྨྱུག་སྒམ།

ཨམ་ཨ་ཞ་སྨྱུག་བཞག་ས་རེད་ཨོ་སྨྱུ་གུ་བླུག་ས་རེད་བ་སྨྱུ་གུ་བླུག་ས་སྨྱུ་གུ་དང་ཞ་སྨྱུག pencil box ལབ་གི་འདུག་ཨ་ཨོ pencil box ང་ཚོ geometry box ཡོད་ཨ་ང་ཚོ་སྨྱུ་གུ་དང་ཞ་སྨྱུག་དང་དེ་ཚོ་ཚང་མ་དེ་ནང་ལ་བླུག་གི་རེད་བ་ཨོ་སྨྱུག་སྒམ་ལབ་ན་སྨྱུ་གུ་བླུག་ས་རེད་ད་ད་སྨྱུ་གུ་ལབ་ན་ད་ང་ཚོ་ནམ་རྒྱུན་ནས་ཡི་གེ་འབྲི་ཡའི་སྨྱུ་གུ་རེད་བ་དཔེ་མཛོད་ཁང་ལབ་ན་སུས་དོན་དག་མགོ་ཚོས་སོང་ཡ་དཔེ་མཛོད་ཁང་ཁ་སང་ནས་ང་ཚོ་འགྲོ་ཚར་སོང་ཨ་དཔེ་མཛོད་ཁང་ལབ་ན་སུས་མགོ་ཚོས་སོང་ལག་པ་བརྐྱང་ད་ཡ། དང་པོ་ང་ཚོ་ཚིག་གསར་བ་དེ་ཚོའི་དོན་དག་མགོ་ཚོས་པ་བྱེད་དང་དཔེ་མཛོད་ཁང་ལབ་ན། ཡ། རིག་འཛིན་སྒྲོལ་མ་ཡིན་ད་དཔེ་མཛོད་ཁང་ལབ་ན་ག་ལབ་སོང་རིག་འཛིན་སྒྲོལ་མ། Library། ཨོ། Library Library རེད་བ་དཔེ་མཛོད་ཁང་ལབ་ན་ང་ཚོ་དེབ་བླུག་ས་ཡང། མགོ་ཚོས་སོང་ཨ། རིག་འཛིན་སྒྲོལ་མ་གི་སློབ་གྲྭ་ནང་ལོགས་ལ་དཔེ་མཛོད་ཁང་ཡོད་རེད་པས།

ཁྱེད་རང་ལ་ཨ་ཨ་འདི་ག་རེ་སྨྱུག་སྒམ་ཀརྨ་བརྩོན་འགྲུས་མཐར་ཕྱིན་གུ་དེ་གེ་ལ་ཀོ་གུ་དེ

ཐུབ་པའི། དཔེ་མཛོད། དཔེ་མཛོད་ཁང་ལ། དཔེ་མཛོད་ཁང་དུ། འདུག། ཨ་དེ། ཁོང་འཛིན་ཁང་ནང་དུ་མི་འདུག། དཔེ་ཡག་པོ་ཁོང་འཛིན་ཁང་ནང་དུ་མི་འདུག། ཀརྨ་བརྩོན་འགྲུས་ད་ཆུང་མགོ་ནས་འདི་ཅིག་ཀློག་ད་འདི་ཅིག་ཀློག་ད། ཁོང། འདི་གཅིག་པོ་དེ་ཡི་གེ་ནག་པོ་དེ་ཡི་གེ་ནག་པོ་དེ་ཀློག་ད། དཔེ་མཛོད། དཔེ་མཛོད་ཁང། དཔེ་མཛོད་ཁང། དཔེ་མཛོད་ཁང། སྨྱུག་སྒམ། སྨྱུག་སྒམ། སྨྱུག་སྒམ། སྨྱུག། སྨྱུག་སྒམ། ཡ་ཡ། ཡ་ད་དེའི་རྗེས་ལ། ད་གིན་སུ་ཀློག་ལབ་སོང།

ཞིག་འདུག། ཨ། ཁྱེད་རང་ལ་སྨྱུག་སྒམ་ཞིག་འདུག་ཨ་ནི་འདི། ཁྱེད་རང་ལ་སྨྱུག་གུ་མི་འདུག། ཨ། ཁོང། དཔེ

ང་འཛིན་གྲྭ་གཉིས་པའི་སློབ་ཕྲུག་ཡིན། ང། ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན། good། ང་ལ་སྤུན་མཆེད་མང་པོ་ཡོད། དཔེ་ཡག་པོ་གཞན་པ་ཚང་མ་དེ་ལྟ་གཞན་པ་ཀརྨ་བརྩོན་འགྲུས་མཐར་ཕྱིན་དེ་ཡི་གེ་ལྟ་དེ། ང་ལ་གྲོགས་པོ་མང་པོ་མེད། དཔེ་ཡག་པོ་རིག་འཛིན་སྒྲོལ་མ་དཔེ་ཡག་པོ་ཀློག་སོང། ད་དེའི་རྗེས་ལ་ཡ་དབང་འདུས་ཚེ་རིང་དབང་འདུས་ཚེ་རིང་གི་རྗེས་ལ་ཚེ་རིང་དཔལ་མོ་ཀློག་ཡ་ཡིན་ད་དེ་ཡག་པོ་ཞིག་ལྟ་ཚེ་རིང་དཔལ་མོ་དེ་ལྟ་ཤིག་ཨ། དབང་འདུས་ཚེ་རིང། ཡ་དེ་ཀློག་ཨ། དབང་འདུས་ཚེ་རིང། ཨ།

ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན། ཡ་ད་འདི་ཀློག་ད། ང་ལ་སྤུན་མཆེད་སྤུན་མཆེད་མང་པོ་ཡོད། ང་ལ་སྤུན་མཆེད་མང་པོ་ཡོད། ང་ལ་གྲོགས་པོ་མང་པོ་ཡོད། མེད། ཀུན་དགའ་དབང་འདུས་ཚེ་རིང་ཡི་གེ་ལ་ཡག་པོ་བྱས་ལྟ་གི་མི་འདུག་ད་ལྟ་དེ་མེད་རེད་འདུག་ཡང་ཡོད་ལབ་ནས་ཀློག་གི་འདུག་ཨ་ང་ལ་གྲོགས་པོ་མང་པོ་མེད་ང་ལ་སྤུན་མཆེད་མང་པོ་ཡོད་ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན་ང་འཛིན་གྲྭ་གཉིས་པོའི་སློབ་ཕྲུག་ཡིན་ཡ་ཡ་ད་དེའི་རྗེས་ལ་ཚེ་རིང་དཔལ་མོ་ཡིན་ད་ཚེ་རིང་དཔལ་མོ་ཚེ་རིང་དཔལ་མོ། ཚེ་རིང་པད་མོ་བཅས་ལ་བསྟན་འཛིན་བདེ་ཆེན་ནོ། སླད་ཀྱིས་བདག་སྐུ་ངོ་ཚ་བསྟན་ཏེ་སྐུ། ཚེ་རིང་པད་མོ་བློ་བ། ང་འཛིན་གྲྭ་གཉིས་པའི་སློབ་ཕྲུག་ཡིན། ང་འཛིན་གྲྭ་དང་པོའི་སློབ་ཕྲུག་མིན། ང་ལ་སྤུན་མཆེད་མང་པོ་ཡོད། ང་ལ་གྲོགས་པོ་མང་པོ་མེད།